དེ་རིང་ནི་བོད་ཟླ་དྲུག་པ་ཆུ་སྟོད་ཟླ་བའི་ཚེས་པ་བཅུ་བཞི་དང་ཕྱི་ཟླ་བརྒྱད་པའི་ཚེས་བཅུ་བཞི། རེས་གཟའ་ལྷག་པ་དང་དེ་རིང་གི་ལས་རིམ་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་མ་ན་ལིར་མུ་མཐུད་བཀའ་ཆོས་སྩལ་བཞིན་པའི་སྐོར་དང། རྔ་བ་ཀིརྟི་དགོན་པའི་དགེ་འདུན་པ་བློ་བཟང་ཐབས་མཁས་ལགས་ལ་ལོ་བཞིའི་བཙོན་འཇུག་ཁྲིམས་ཐག་བཅད་པའི་སྐོར། སིམ་ལ་ས་འཐུས་སྐབས་དགུ་པའི་ལས་ཁུར་དམ་འབུལ་ལེགས་གྲུབ་བྱུང་བའི་སྐོར་དང། གཞོན་སྐྱེས་ལྔ་དང་ལྔ་བཅུའི་ཚོགས་འདུའི་ཐོག་རྒྱལ་ཁབ་བཅུ་གསུམ་ནས་བོད་རིགས་གཞོན་སྐྱེས་གྲངས་བརྒྱ་མཉམ་ཞུགས་གནང་རྒྱུ་ཡིན་པའི་སྐོར་བཅས་སྙན་སྒྲོན་ཞུ་རྒྱུ་ཡོད། གསར་འགྱུར་ཞིབ་ཕྲ་ཁག་གཤམ་ལ་རིམ་པ་གཟིགས་རོགས་གནང། རྒྱ་གར་བྱང་ཕྱོགས་མ་ན་ལི་དཔལ་ལྡན་འོན་མངའ་རིས་གྲྭ་ཚང་ནས་གསོལ་འདེབས་ཞུས་པ་བཞིན། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་མ་ན་ལི་ས་གནས་གྲོང་སྡེ་ལས་ཁུངས་ཀྱི་སྣུམ་འཁོར་འཇོག་སའི་ཐང་ཆེན་ཐོག། ནང་པའི་མི་རིགས་འདྲ་མིན་གྱིས་གཙོས་ཕྱི་ནང་དད་ལྡན་སེར་སྐྱ་མང་ཚོགས། སྟོང་ཕྲག་བརྒལ་བ་རྣམས་ལ་བྱང་ཆུབ་སེམས་འགྲེལ་དང་བློ་སྦྱོང་ཚིག་བརྒྱད་མ་ལག་ལེན་སོ་བདུན་མ་བཅས་ཀྱི་བཀའ་ཆོས་བཀའ་དྲིན་སྩལ་བཞིན་པ་རེད། དེ་ཡང་ཁ་སང་རེས་གཟའ་མིག་དམར་དང་དེ་རིང་རེས་གཟའ་ལྷག་པ་བཅས་ཉིན་གྲངས་གཉིས་རིང་ནང་ཆོས་སྤྱི་བཤད་དང་ད་ག་ནང་བཞིན་དཔལ་མགོན་འཕགས་པ་ཀླུ་སྒྲུབ་ཀྱིས་མཛད་པའི་བྱང་ཆུབ་སེམས་འགྲེལ་གྱི་བཀའ་ཆོས་བཀའ་དྲིན་སྩལ་གནང་འདུག་དེ་རིང་བྱང་ཆུབ་སེམས་འགྲེལ་བཀའ་ཆོས་ཀྱི་མཇུག་ཏུ་གོང་ས་མཆོག་གིས་གང་ཐུབ་ཀྱིས།

མཛད་འཆར་ལྟར་ན་སང་ཉིན་དང་གནངས་ཉིན་བཅས་ཉིན་གྲངས་གཉིས་རིང་རྒྱ་གར་གྱི་རང་བཙན་དུས་ཆེན་སོགས་ཀྱི་རྐྱེན་པས་ཆོས་འབྲེལ་བར་མཚམས་བཞག་ནས་གཞེས་ཉིན་མུ་མཐུད་ནས་སྤྱན་རས་གཟིགས་འཇིག་རྟེན་དབང་ཕྱུག་གི་བཀའ་དབང་བཀའ་དྲིན་བསྩལ་གནང་རྒྱུ་སོགས་རེད་འདུག་ཉེ་དུས་སྤྱི་ཟླ་བདུན་པའི་ཚེས་པ་སུམ་ཅུ་ཡས་མས་ཤིག་ལ་བོད་མདོ་སྨད་རྔ་བ་ཀིརྟི་དགོན་པའི་དགེ་འདུན་པ་བློ་བཟང་ཐབས་མཁས་ལགས་ལ་རྒྱ་ནག་གཞུང་གིས་ལོ་བཞི་ཡི་བཙོན་འཇུག་ཁྲིམས་ཐག་བཅད་པའི་གནས་ཚུལ་ཞིག་འདུག་འདི་གར་ཀིརྟི་བྱེས་པ་གྲྭ་ཚང་གི་བོད་གནས་ཉམས་ཞིབ་པས་གནས་ཚུལ་གནང་དོན་ལ་རང་ལོ་སུམ་ཅུ་སོ་བདུན་ཙམ་ཡིན་པ་དགེ་འདུན་པ་བློ་བཟང་ཐབས་མཁས་ལགས་ལ་ལོ་བཞིའི་བཙོན་འཇུག་ཁྲིམས་ཐག་བཅད་ཡོད་ཀྱང། ནག་ཉེས་ག་རེ་བཙུགས་ཡོད་མེད་དང་ས་གནས་གང་དུ་ཡོད་མེད་སོགས་ཞིབ་ཕྲ་གང་ཡང་ཤེས་རྟོགས་བྱུང་མེད་པ་དང། ཁོང་འཛིན་བཟུང་གི་དུས་ཚོད་ལོ་སྔོན་མའི་ནང་ཡིན་པ་ཙམ་ལས་གཞན་གསལ་པོ་ཤེས་རྟོགས་བྱུང་མེད་པ་གསུང་གི་འདུག་ཁོང་ནི་ལྷ་སྡེ་གོང་མ་ནས་ཡིན་ཞིང་ཆུང་ཆུང་སྐབས་ནས་རྔ་བ་ཀིརྟི་དགོན་པར་གྲྭ་པ་བྱས་པ་དང། དེ་སྔོན་རྒྱ་གཞུང་གིས་སྒོ་བརྒྱབ་པའི་ནང་བསྟན་གཞོན་ནུའི་རིག་སློབ་ཁང་གི་སྐབས་གསུམ་པའི་མཐར་ཕྱིན་སློབ་མ་ཞིག་ཡིན་པ་དང། རྗེས་སུ་མཚན་ཉིད་གྲྭ་ཚང་དུ་གཞུང་ཆེན་སློབ་སྦྱོང་གནང་སྟེ་ད་ལྟ་དབུ་མའི་འཛིན་གྲྭར་སླེབས་ཡོད་འདུག་ཡང་རང་ལོ་སུམ་ཅུ་སོ་གཉིས་ཡིན་པ་ཐུབ་པ་ཞུ་བ་རྔ་བ་རྫོང་སྤྲོ་ཚིགས་དགོན་པའི་དགེ་འདུན་པ་ཁོང་ནི། ཕྱི་ལོ་ཉིས་སྟོང་བཅུ་བདུན་ལོའི་ལོ་མཇུག་ཙམ་ལ་རྒྱ་ནག་གཞུང་གི་ཉེན་རྟོག་པས་མཚན་མོ་རང་ཤག་ནས་བཙན་ཁྲིད་བྱས་ཡོད་པ་དང་དེ་ནས་བཟུང་སྟེ་ད་བར་དུ་གར་ཡོད་ཅི་བྱུང་གི་གནས་ཚུལ་ཙམ་ཡང་ཤེས་རྟོགས་བྱུང་མེད་པར་ལྷག་ཡོད་པ་གསུང་གི་འདུག་ད་ག་ནང་བཞིན་དེ་སྔ་ཁོང་གིས་ཕྱི་ལོ་ཉིས་སྟོང་བརྒྱད་ལོའི་ཕྱི་ཟླ་གསུམ་པའི་ཚེས་བཅུ་དྲུག་ཉིན་སྤྲོ་ཚིགས་ཡུལ་ཚོའི་ཐོག་ནས་ངོ་རྒོལ་སྐད་འབོད་དང་རྒྱ་དམར་གྱི་དར་ཆ་མེར་བསྲེགས་བཏང་བའི་ཉེས་མིང་གཡོགས་ནས་ལོ་གཅིག་དང་ཕྱེད་ཀའི་རིང་ངལ་རྩོལ་བསྒྱུར་བཀོད་ཀྱི་མིང་ཐོག་ནས་བཙོན་འཇུག་བྱས་ཡོད་པ་རེད་འདུག་མ་ཟད་ཁོང་གི་ཕ་སྐལ་བཟང་ལགས་ཀྱང་ཉིས་སྟོང་བཅུ་གཅིག་ལོའི་ཕྱི་ཟླ་གསུམ་པའི་ཚེས་བཅུ་དྲུག་ཉིན་ངོ་རྒོལ་སྐད་འབོད་བྱས་པའི་རྐྱེན་གྱིས་འཛིན་བཟུང་གིས་བཙོན་འཇུག་བྱས་མྱོང་ཡོད་འདུག་ཡང་རང་ལོ་སུམ་ཅུ་སོ་དྲུག་ཙམ་ཡིན་པ་རྔ་པ་ཀིརྟི་དགོན་པའི་དགེ་འདུན་པ་བློ་བཟང་རྡོ་རྗེ་ཞུ་བ་ཁོང་ནི། ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི་ཟླ་བ་བརྒྱད་པའི་ཡས་མས་ཤིག་ལ་མཚན་མོ་རང་ཤག་ནས་ཉེན་རྟོག་པས་བཙན་ཁྲིད་བྱས་པ་ནས་བཟུང་སྟེ། ད་བར་གནས་ཚུལ་གང་ཡང་ཤེས་རྟོགས་མེད་པར་ལྷག་ཡོད་པ་རེད། དགེ་འདུན་པ་ཁོང་ཡང་ཉིས་སྟོང་བཅུ་གཅིག་ལོར་འཛིན་བཟུང་གིས་ལོ་གསུམ་རིང་བཙོན་འཇུག་བྱས་ཡོད་པས་ཆབ་སྲིད་བཙོན་ཟུར་ཞིག་ཀྱང་ཡིན་འདུག། སིམ་ལ་དབྱངས་ཅན་དགའ་ཚལ་གླིང་ས་གནས་འཐུས་ཚོགས་སྐབས་དགུ་པའི་ལས་འཁུར་དམ་འབུལ་ལེགས་པར་གྲུབ་འདུག་དེ་ཡང་ཁ་ཉིན་ཕྱི་ཚེས་བཅུ་གཅིག་རེས་གཟའ་ཉི་མའི་ཉིན་སིམ་ལ་ས་གནས་འཐུས་ཚོགས་སྐབས་དགུ་པའི་འདེམས་ཐོན་ས་འཐུས་ཚོགས་མི་བདུན་ནས་བྱང་ཕྱོགས་བོད་མིའི་ས་གནས་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་ལྷ་འབྲུག་ལགས་ཀྱི་མདུན་དུ་ལས་འཁུར་དམ་བཅའ་འབུལ་བཞེས་གནང་འདུག་ས་གནས་ཁྲིམས་ཞིབ་པས་ས་གནས་འཐུས་ཚོགས་དམ་འབུལ་གྱི་བྱེད་སྒོ་དང་སྟབས་བསྟུན་ས་གནས་མི་མང་རྣམས་ལ་བཙན་བྱོལ་བོད་མིའི་ཁྲིམས་ལུགས་དབང་འཛིན་གྱི་ངོ་སྤྲོད་དང་སྦྲགས་བཙན་བྱོལ་བོད་མིའི་བཅའ་ཁྲིམས་དོན་ཚན་ཁག་གཅིག་གི་སྐོར་ལ་ངོ་སྤྲོད་དང། དཔང་རྟགས་རྩ་འཛིན་ཁྲིམས་ཡིག་གི་ངོ་སྤྲོད་མདོར་བསྡུས། སྤྱི་དམངས་གཏུག་བཤེར་འགྲོ་ལུགས་རྩ་འཛིན་ཁྲིམས་ཡིག་གི་གཏུག་བཤེར་བྱ་རིམ་སོགས་ཀྱི་སྐོར་ལ་གོ་རྟོགས་སྤེལ་གནང་འདུག་བོད་མིའི་སྒྲིག་འཛུགས་ཀྱི་གོ་སྒྲིག་ཐོག་རིང་མིན་ཕྱི་ཚེས་བཅུ་དྲུག་ནས་བཅུ་དགུ་བར་དུ་ཉིན་གྲངས་བཞིའི་རིང། བཞུགས་སྒར་རྡ་རམ་ས་ལར་བོད་རིགས་གཞོན་སྐྱེས་ལྔ་དང་ལྔ་བཅུའི་ཚོགས་འདུ་ཐེངས་གཉིས་པ་དེ་ཚོགས་གཏན་འཁེལ་ཡོད་པ་རེད། ཚོགས་འདུ་འདི་ནི་དེ་སྔ་ལྔ་དང་ལྔ་བཅུའི་གཞོན་སྐྱེས་ཚོགས་འདུ་ཐེངས་དང་པོའི་ཐོག་ཚོགས་བཅར་བ་རྣམས་ནས་མུ་མཐུད་ཚོགས་འདུ་དེ་འདྲ་དགོས་གལ་བསམ་འཆར་ཤུགས་ཆེ་བྱུང་བའི་དགོངས་དོན་སྐོང་ཚོགས་གནང་བ་ཞིག་ཆགས་ཀྱི་ཡོད་པ་རེད། ད་ལན་ཚོགས་འདུ་ཐེངས་གཉིས་པའི་ཐོག་རྒྱལ་ཁབ་བཅོ་གསུམ་ནས་བོད་རིགས་གཞོན་སྐྱེས་གྲངས་བརྒྱ་མཉམ་ཞུགས་གནང་རྒྱུ་ཡིན་པ་མ་ཟད། ལྷག་པར་དུ་གཏམ་བཤད་གནང་མཁན་ཁོངས་སུ་ཨ་རི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ཀྱི་ཚོགས་གཙོ་འབུམ་རམས་པ་བསྟན་འཛིན་རྡོ་རྗེ་མཆོག་དང་ཆབ་སྲིད་བཙོན་ཟུར་མགོ་ལོག་འཇིགས་མེད་ལགས་སོགས་ཕེབས་གཏན་འཁེལ་འདུག་ཚོགས་འདུའི་བརྗོད་གཞི་གཙོ་བོ་ཇི་ཡིན་དང་མི་འགྲོ་འདེམས་སྒྲུག་གནང་ཕྱོགས་སོགས་ཀྱི་སྐོར་ལ། འདི་ནས་ཕྱི་དྲིལ་དྲུང་ཆེ་དྭགས་པོ་བསོད་ནམས་ནོར་བུ་ལགས་ལ་བཀའ་འདྲི་ཞུས་པ་ཡིན། མི་འགྲོའི་ཐོག་ལ་ཡང་ཟླ་ཉིན་དང་བྱས་པ་ཡིན་ན་ཏོག་ཅིག་ཡང་མི་འདྲ་ཅིག་ག་རེ་ཟེར་ན། ཨ་ནི་སྔ་ལོ། ན་གཞོན་ལྔ་དང་ལྔ་བཅུ་གི་ཚོགས་འདུའི་སྐབས་དེ་ལ་ཡང། ཨ་ནི་མི་འགྲོ་འདི་ལོ་ཉི་ཤུ་ནས་བཞི་བཅུ་བར་ལས་དོགས་བཞག་ཡོད་རེད། ཡིན་པས་ནི་ད་ལོ་ང་ཚོ་མི་འགྲོའི་ཆ་ནས་ཨ་ནི་བོད་རིགས་གཞོན་སྐྱེས་ཤེས་ཡོན་ཡོད་པ། བོད་པའི་གི་ཆབ་སྲིད་ཀྱི་ཐོག་ལ་ལས་འགུལ་སྤེལ་མྱོང་བ། བོད་པའི་སྤྱི་ཚོགས་ནང་ལ་ཡང་ཞབས་ཕྱི་ཞུས་མྱོང་མཁན། དེ་འདྲ་གདམ་དགོས་པ་རེད། ཨ་ནི་དེའི་ཐོག་ལ་ཡང་ཨ་ནི་གལ་ཆེ་བ་ཅིག་ལ་ག་རེ་ཟེར་ན། ཨ་ནི་རྣམ་པ་དེ་དགའ་བསུ་གཞོན་སྐྱེས་ཚང་མ། ཨ་ནི་བོད་ཀྱི་ད་མ་འོངས་བོད་ཀྱི་དབུ་ཁྲིད་ཤ་སྟག་ཡིན་པའི་ཆ་ནས། བོད་ཀྱི་ད་གང་ཆེ་བཙན་བྱོལ་བོད་མིའི་དཔྱ་ཁྲལ་ལག་དེབ་ཡོད་པ་ཤ་སྟག་ཅིག་ང་ཚོ་ཐུགས་སུ་གདམ་ཞུ་ཡ་ཡོད་རེད་ཞུ་ཡ་ཡིན། ད་ཚོགས་འདུའི་གི་བརྗོད་གཞི་འདི་གཙོ་ཆེ་ཤོས་དེ་ད་སྔོན་མ་ནང་བཞིན་གཅིག་པ་རེད་དེ་ག་རེ་ཟེར་ན། ཨི་ནི། བོད་དང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་གཉིས་ཀྱི་བར་ལ་ཡ། ཨི་ནི་བོད་ཀྱི་དབུ་མའི་ལམ་གྱི་ཐོག་ནས་ཨི་ནི་བདེན་མཐའ་ག་འདྲས་གསལ་གྱི་རེད་ཟེར་ཡག་དེ་བརྗོད་གཞི་གཅིག་དེ་བཞག་ཡོད་རེད། ཨི་ནི་བརྗོད་གཞི་གཞན་དག་དེ་ག་རེ་ཟེར་ན། ཨི་ནི། གཞོན་སྐྱེས་སོ་སོའི་ངོས་ནས། གཞོན་སྐྱེས་སོ་སོའི་ངོས་ནས་སོ་སོའི་རྒྱལ་ཁབ་སོ་སོའི་ནང་ལ་ཡང་ཨེ་ནི་བོད་དོན་ལས་འགུལ་ག་འདྲས་སྤེལ་དགོས་རེད། ཁྱབ་སྤེལ་ག་འདྲས་གཏོང་དགོས་རེད། མཉམ་རུབ་ག་འདྲས་བྱེད་དགོས་རེད་ཟེར་ཡག་གི་བརྗོད་གཞི་ཅིག་བཞག་བསྡད་ཡོད་རེད། ཨེ་ནི་གསུམ་པ་འདི་ཨེ་ནི་ང་ཚོ་བཙན་བྱོལ་ནང་ལ་ཡོད་པའི་གི་གཞོན་སྐྱེས་ཨེ་ནི་ག་སོ་རེད་སྤྱི་ཚོགས་ནང་ལ་ཡང་གཟེངས་སུ་ཐོན་པའི་གི་ལས་འགུལ་མང་པོ་སྤེལ་བསྡད་མཁན་གཅིག་དེ་ཚོའི་ཁོ་རང་ཚོ་གི་ཉམས་མྱོང་དེ་མ

བཙན་བྱོལ་བོད་མིའི་སྒྲིག་འཛུགས་འདི་བོད་མི་ས་ཡ་དྲུག་གི་སྐུ་ཚབ་མཚོན་གྱི་ཡོད་པའི་ཆ་ནས་བོད་རྒྱལ་ཁབ་ཀྱི་ཨེ་ནི་ག་ཟེར་བའི་བདེན་མཐའ་གསལ་ཡག་གི་དེ་དབུ་ཁྲིད་དེ་ཡིན་པའི་ཆ་ནས་ཨེ་ནི་བཙན་བྱོལ་བོད་མིའི་སྒྲིག་འཛུགས་ལ་ཡང་ཨེ་ནི་གཞོན་སྐྱེས་ཚོའི་ངོས་ནས་རྒྱབ་སྐྱོར་ག་འདྲས་བྱེད་ཐུབ་ཀི་རེད། དེ་ལ་ཡང་ཨེ་ནི་གཅིག་གི་འུར་འོ་དཔུང་འདེགས་ཀྱི་ཐོག་ནས་ལས་ཀ་ག་རེ་ག་རེ་བྱེད་ཐུབ་ཀི་རེད་ཟེར་ཡག་གི་ད་བརྗོད་གཞི་འདི་ཚོ་བཞག་དེ་བར་སྔོན་མ་གི་ད་དེ་ཚོ་ལྔ་དང་ལྔ་བཅུའི་ཚོགས་འདུ

ཨེ་ནི་རྒྱལ་ཁབ་སོ་སོ་རེད་དེ་ནང་བཞིན་གྱི་རྒྱལ་ཁབ་སོ་སོའི་གི་ས་ཁུལ་འདྲ་མི་འདྲ་ལ་ཡང་ང་ཚོ་བོད་རིགས་ན་གཞོན་པ་དུ་གནས་བསྡད་ཡོད་རེད་དེ་འདྲ་ཨེ་ནི་ག་ས་ག་ནས་ཕེབས་ཐུབ་ཡག་གི་ང་ཚོ་འབད་བརྩོན་ཞུས་ཡོད་དཔེར་ན་ཆ་བཞག་ན་བྱང་ཨ་རི་འདྲ་པོ་ཆ་བཞག་པས་ན་ད་དཔེར་ན་ཁེ་ན་ཌ་རེད་ཨ་རི་རེད་ཨ་རི་ནང་ནས་ཡང་ཨ་རིའི་ས་ཁུལ་མང་པོ་ཞིག་དེ་ནང་བཞིན་ཁེ་ན་ཌ་ས་ཁུལ་མང་པོ་ཞིག་ལ་ཡང་བཞུགས་ཡོད་རེད་དེ་འདྲ་ས་ཁུལ་གཅིག་ནས་མི་མང་པོ་ཞིག

ལས་འགུལ་ཐོག་ལ་སྤེལ་མྱོང་མཁན་གྱི་དེ་རྐྱེན་ཀྱང་ང་ཚོས་ཐུགས་སུ་བདམས་ཤག་དེ་འདྲ་དེའི་ཐོག་ནས་ཡང་གར་སོ་རའི་ས་ཆ་གཅིག་རང་ནས་མང་པོ་ཞིག་བདམས་པས་ན་ཁ་ཤས་ཅིག་ལ་ཡང་གོ་སྐབས་མ་རག་ཡག་གི་དཀའ་ངལ་འཕྲད་བསྡད་ཡོད་དེ་འདྲ་ང་ཚོས་ཆ་རྐྱེན་ཚང་བའི་ཐོག་ལ་ཡང་ཨེ་ནི་ས་ཁུལ་ག་ས་ག་ནས་ཡང་ཡོང་ཐུབ་ཡག་གི་ང་ཚོས་འབད་བརྩོན་ཞུས་ཡོད་ཅེས་ཞུ་རྒྱུ་ཡིན། ད་རིང་གི་གསར་འགྱུར་ལས་རིམ་འདི་ཙམ་ཡིན། བོད་ཀྱི་བརྙན་འཕྲིན་ནས་རྒྱང་སྲིང་ཞུ་བཞིན་ཡོད་པའི་ལས་རིམ་ཁག་ཡོངས་རྫོགས་གཤམ་ལ་བཀོད་པའི་དྲ་རྒྱའི་ཁ་བྱང་དེ་ཚོའི་ཐོག་ནས་གཟིགས་རྒྱུ་ཡོད་པས་དེ་དོན་ཐུགས་འཇགས་གནང་རོགས་གནང། གཤམ་ལ་བོད་ཀྱི་སྨན་རྩིས་ཁང་གི་བདུན་ཕྲག་གཅིག་གི་རྩིས་འབྲས་ལོ་ཐོ་དེ་གཟིགས་རོགས་གནང། བོད་ཀྱི་བརྙན་འཕྲིན་གཟིགས་མཁན་ཡོངས་ལ་སྐུ་ཁམས་བཟང་ཞུ་བ་དང་སྦྲགས།
གུས་མོས་བོད་ཟླ་དྲུག་པའི་ཚེས་བཅུ་བཞི་ནས་ཚེས་ཉེར་གཅིག་བར་དང། སྤྱི་ཟླ་བརྒྱད་པའི་ཚེས་བཅུ་བཞི་ནས་ཉེར་གཅིག་བར་གྱི་བདུན་གཅིག་གི་ཚེས་བཟང་ངན་དང་རྩིས་འབྲས་གལ་ཆེ་ཁག་སྙན་སྒྲོན་ཞུ་རྒྱུ་ཡིན། བདུན་དེའི་ནང་བུམ་སྟོང་གནས་ཕྱོགས་བྱང་དུ་འཁེལ་བཞིན་འདུག་པས་དེ་དོན་བརྙན་འཕྲིན་གཟིགས་མཁན་ཡོངས་ནས་ཐུགས་སྣང་ཡོད་པ་ཞུ་རྒྱུ་དང། བུམ་སྟོང་འཁེལ་བའི་ཕྱོགས་དེར་ལས་དོན་གལ་ཆེ་ཁག་བྱེད་རྒྱུར་འཛེམ་ན་བཟང། གལ་སྲིད་ལས་དོན་སོགས་ཕྱོགས་དེ་གར་མ་གནང་ཀ་མེད་ཡིན་ཚེ་བུམ་སྟོང་གི་གཏོ་བཅོས་གནང་དགོས་པ་དང་གཏོ་བཅོས་ནི་བུམ་སྟོང་འཁེལ་བའི་ཕྱོགས་དེར་འཇམ་པའི་དབྱངས་ཀྱི་སྐུ་བསྟན་ཏེ་ཞབས་རིམ་དུ་གནམ་ས་སྣང་བརྒྱད་བཏོན་པ་ཡིན་ན། ཉེས་པ་ཞི་བར་བྱེད་ཀྱི་ཡོད། དེ་ནས་བདུན་ཕྲག་འདིའི་ནང་འབྱུང་འཕྲོད་ཀྱི་ཆ་ནས་བཟང་བའི་ཚད་གྲངས་གཉིས་དང། འབྱུང་འཕྲོད་འབྲིང་བའི་ཚེས་གྲངས་གཉིས། འབྱུང་འཕྲོད་ངན་པའི་ཚེས་གྲངས་གསུམ་བཅས་འདུག་ལ། དེ་དག་ལས་འབྱུང་འཕྲོད་བཟང་བའི་ཚེས་གྲངས་གཉིས་པོ་ནི། བོད་ཟླ་དྲུག་པའི་ཚེས་བཅུ་བདུན། རེས་གཟའ་སྤེན་པ་དང་ཕྱི་ཚེས་བཅུ་བདུན། བོད་ཟླ་དྲུག་པའི་ཚེས་ཉེར་གཅིག་རེས་གཟའ་ལྷག་པ་དང་ཕྱི་ཚེས་ཉེར་གཅིག་གཉིས་པོ་ཡིན་ཞིང། འབྱུང་འཕྲོད་འབྲིང་པོ་གཉིས་ནི་བོད་ཟླ་དྲུག་པའི་ཚེས་བཅོ་བརྒྱད། རེས་གཟའ་ཉི་མ་དང་ཕྱི་ཚེས་བཅོ་བརྒྱད། བོད་ཟླ་དྲུག་པའི་ཚེས་བཅུ་དགུ་རེས་གཟའ་ཟླ་བ་དང་ཕྱི་ཚེས་བཅུ་དགུ་རེད་འདུག་ལ། དེ་ནས་འབྱུང་འཕྲོད་ངན་པའི་ཚེས་གྲངས་གསུམ་པོ་ནི་བོད་ཟླ་དྲུག་པའི་ཚེས་བཅོ་ལྔ་རེས་གཟའ་ཕུར་བུ་དང་ཕྱི་ཚེས་བཅོ་ལྔ། བོད་ཟླ་དྲུག་པའི་ཚེས་བཅུ་དྲུག་རེས་གཟའ་པ་སངས་དང་ཕྱི་ཚེས་བཅུ་དྲུག། བོད་ཟླ་དྲུག་པའི་ཚེས་ཉི་ཤུ་རེས་གཟའ་མིག་དམར་དང་ཕྱི་ཚེས་ཉི་ཤུ་བཅས་རེད་འདུག་ཆུ་སྟོད་ཟླ་བའི་ཡར་ངོའི་གསོ་སྦྱོང་ནི་བོད་ཚེས་བཅོ་ལྔ་རེས་གཟའ་ཕུར་བུའི་ཉིན་འཁེལ་བཞིན་འདུག་ཅིང་དེ་ཉིན་ཀླུ་ཐེབས་ཀྱང་ཡིན་པས། སྐྱ་སེར་ཕོ་མོ་ཁྱད་མེད་ནས་དགོང་བཅད་ལ་སོགས་དགེ་རྩར་བརྩོན་ན་བཟང་བ་དང། ཀླུ་བསང་དང་ཀླུ་གཏོར་སོགས་ལར་ཡང་ཀླུ་མཆོད་བྱེད་རྒྱུར་བཟང་བ་ཡིན། བོད་ཚེས་བཅུ་དྲུག་ལ་ཞག་ངན་དང་བོད་ཚེས་བཅོ་བརྒྱད་ལ་ཉི་ནག་འཁེལ་བཞིན་འདུག་པས་དེ་ཉིན་ལས་དོན་གསར་དུ་འགོ་འཛུགས་མ་གནང་གོང་ཞག་ངན་དང་ཉི་ནག་སོ་སོའི་གཏོ་བཅོས་ཁག་གནང་གལ་ཆེ་བ་ཡིན། བདུན་དེའི་ཆུ་ཚགས་ཀྱི་ཉིན་མོ་ནི་བོད་ཚེས་ཉི་ཤུ་རེས་གཟའ་མིག་དམར་ཉིན་འཁེལ་བཞིན་འདུག་པས་དེ་དོན་དགོངས་འཇགས་ཡོང་བ་ཞུ་རྒྱུ་ཞུ་བ་དང་ལྷག་པར་དུ་ལོ་རྟགས་བྱ་སྤྲེལ་གཉིས་པོ་ཅུང་དོགས་ཆེ། མཚམས་དེ་ནི་བདུན་གཅིག་གི་ཚེས་གཟའ་ཉིན་གྱི་རགས་པའི་འབྲས་བུ་སྙན་སྒྲོན་ཞུས་ཟིན་པ་ཡིན། ཡིན་ན་ཡང་ཞིབ་ཕྲའི་ལེགས་ཉེས་ལ་སོགས་ནི་རང་རང་སོ་སོའི་བླ་གཟའ་དང་གཤེད་གཟའ་སོགས་དང། དེ་བཞིན་དུ་ཉིན་རེ་རེ་ཡི་ཚེས་ཁོངས་ཀྱི་ལོ་ཐོ་ལའང་དཔྱད་དགོས་པ་ཡིན་པས